གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་ལས་རིམ་ཁག་གི་དང་པོར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་རིང་མིན་འབྲས་ལྗོངས་ཀྱི་ནང་ཞབས་སོར་བསྐྱངས་གནང་མཛད་རྒྱུ་ཡིན་པར་གཏན་འཁེལ་ཡོད་པ་དེར་ས་གནས་མང་ཚོགས་ཚོ་གིས་དགའ་ཚོར་ཆེན་པོ་གནང་བཞིན་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང།

བོད་ཀྱི་ཁོར་ཡུག་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བཞིན་ཉན་རོགས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་འོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་རིང་མིན་འབྲས་ལྗོངས་ཀྱི་ནང་ལ་ཞབས་སོར་བཀའ་དྲིན་བསྐྱང་གཏན་འཁེལ་ཡོད་པ་ལ་ས་གནས་མི་མང་ཚོགས་ཀྱིས་དགའ་ཚོར་ཆེན་པོ་གནང་བཞིན་ཡོད་འདུག་དེ་ཡང་འབྲས་ལྗོངས་མངའ་སྡེའི་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུ་གསོལ་འདེབས་ཞུས་པ་ལྟར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཕྱི་ཟླ་བཅུ་པ་ཡི་ཚེས་བཅུ་ནས་བཅུ་བཞིའི་བར་ཉིན་གྲངས་ལྔ་ཡི་རིང་འབྲས་ལྗོངས་མངའ་སྡེ་ཡི་ནང་ལ་ཞབས་སོར་བཀའ་དྲིན་བསྐྱང་གཏན་འཁེལ་ཡོད་པ་བཞིན། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཁུལ་དེར་གནས་སྡོད་བོད་རིགས་དང་ས་གནས་ཡུལ་མི་ཁག་ཅིག་ལ་གོང་ས་མཆོག་ས་ཁུལ་དེར་ལོ་བཅུ་ཙམ་གྱི་རྗེས་སུ་ཞབས་སོར་བཀའ་དྲིན་བསྐྱང་རྒྱུ་ཡི་གཏམ་བཟང་དང་འབྲེལ་ནས་བཅར་འདྲི་ཞུས་ཡོད་པ་རེད། རང་ལོ་བརྒྱད་ཅུ་གྱ་དྲུག་སོན་པའི་ཆོས་བཟང་ལགས་དང་དགུང་གྲངས་བདུན་ཅུ་དོན་ལྔ་ཡིན་པའི་རྒན་བཀྲ་ཤིས་ཕུན་ཚོགས་ལགས་གཉིས་ཀྱིས་གསུངས་དོན་ལ། རྒྱལ་བ་རིན་པོ་ཆེ་འདི་བ་ཆིབས་བསྒྱུར་གནང་ན་ནི་ད་ང་ཚོ་བསོད་བདེ་ཆེན་པོ་ཞེ་དྲག་རེད། དེ་འདི་ནང་བཞིན་ང་ཚོ་ད་གཞུག་མ་ཐུབ་ཡ་ཡོད་མ་རེད་ང་ཚོ་ལོ་ཡར་ཐུག་རེད་པ། ལོ་རྒན་འཁོགས་རེད་དེ་གི་དེ་ནི་དཀའ་ལས་ཁག་པོ་ཞེ་དྲག་རེད། དེ་རྐང་རྩེད་དེ་མཇལ་ག་འགྲོ་ག་ན་ང་ཚོ་ས་བོན་ནས་མ་ཐག་རིང་པོ་འགྲོ་ཐུབ་གི་ཡོད་མ་རེད་དྲི་ཞིམ་མོས་ད་འདི་བ་ཕེབས་ཙང་མི་ཚང་མ་གི་བསམ་བློ་ཡག་པོ་བཏང་ནས་བླ་མ་མཇལ་ཚེ་ང་ཚོ་བསོད་བདེ་གསོག་ག་རེད་བསམ་གི་འདུག་ངས་ནི།
གཙོ་བོ་ད་ས་གནས་གཞུང་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་རྒྱལ་བ་རིན་པོ་ཆེ་ཡར་ཆིབས་བསྒྱུར་གནང་ཡ་གི་ད་དེ་བྱུང་བ་རེད་དེ་ཡིན་དུས་ད་ང་ཚོ་ཡིན་ན་ལོ་ཡར་སླེབས་ཚར་རེད་ད་ཡིན་ན་ང་ནང་བཞིན་གི་ད་རྒན་འཁོགས་མང་པོ་ཡོད་རེད་ད་དེ་སྐད་ལས་དཔེ་མི་སྲིད་པའི་སྐལ་བ་བཟང་པོ་གོ་སྐབས་དེ་འདྲ་ཐོབ་ཡ་ཤིན་ཏུ་དཀའ་ལས་ཁག་པོ་ཞེ་པོ་རེད་ད་རེས་དཔེ་མི་སྲིད་པའི་གི། གོ་སྐབས་བཟང་པོ་ཞེ་པོ་ཅིག་ཐོབ་སོང་བསམ་པའི་སེམས་ནང་ལ་དགའ་བ་དཔག་ཏུ་མེད་པ་ཅིག་ཡོང་གི་འདུག་ལགས། ཡང་ད་རེས་འབྲས་ལྗོངས་ཀྱི་ནང་ལ་གོང་ས་མཆོག་གི་ཆོས་འབྲེལ་གྱི་མཛད་འཆར་ཁག་གཙོ་བོ་ནི། ཕྱི་ཟླ་བཅུ་པ་ཡི་ཚེས་བཅུ་གཅིག་གི་ཉིན་གོང་ས་མཆོག་གིས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕྱི་ནང་གི་དད་ལྡན་མང་ཚོགས་ཚོ་ལ་ལག་ལེན་སོ་བདུན་མ་ཡི་གསུང་ཆོས་བཀའ་དྲིན་བསྩལ་རྒྱུ་མ་ཟད། ཕྱི་ཚེས་བཅུ་གཉིས་ཀྱི་ཉིན་གྱི་སྔ་དྲོ་ཐུགས་སྒྲུབ་ཡང་སྙིང་ཀུན་འདུས་ཀྱི་གསུང་ཆོས་བསྩལ་རྒྱུ་དང། དེ་རྗེས་འབྲས་ལྗོངས་མངའ་སྡེའི་གཞུང་དམངས་གཉིས་དང། སྒང་ཏོག་ས་ཁུལ་དུ་གནས་སྡོད་བོད་མི་ཡོངས་ནས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཨེ་ནི་ས་གནས་གཞུང་རང་གིས་ཨེ་ནི་གདན་འདྲེན་ཞུ་གི་སོང་ཙང་ཨེ་ནི་གྲ་སྒྲིག་ཚང་མ་ཁོ་རང་ཚོ་ངོས་ནས་གནང་ཡག་རེད་འདུག་ཨེ་ནི་གཅིག་ཆོས་ཕྱོགས་ཀྱི་ངོས་ནས་ཕལ་ཆེར་ཁོ་རང་ཚོ་རང་གི་དགོན་གནས་ལས་ཁུངས་ཀྱི་འགན་འཁྱེར་བྱས་ནས་ཨེ་ནི་ཁོ་རང་ཚོ་གིས་བརྟན་བཞུགས་ཕུལ་ཡག་གི་དེ་འདྲའི་ཅིག་འཆར་གཞི་འདྲ་བོ་ཞིག་འདུག་ཨེ་ནི་འདི་ཡིན་དུས་ཙང་ད་ང་རང་ཚོ་ངོས་ནས་ཨེ་ནི་ད་ནི་ཡག་གི་ཚོགས་འདུ་ཚོགས་པའི་སྐབས་དུས་ལ་ཡང་ཨེ་ནི་ང་རང་ཚོ་སྒང་ཏོག་མི་མང་ངོས་ནས་ཨེ་ནི་དེ་འདྲའི་བརྟན་བཞུགས

ཡང་རྡ་རམ་ས་ལ་ཡི་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་གི་ལས་ཁུངས་སུ་བཅར་ནས་མཇལ་འཕྲད་གནང་ཡོད་འདུག་དེ་ཡང་རྡ་རམ་ས་ལ་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེ་ཡི་ཤིམ་ལ་གི་ནང་ལ་ད་ལྟ་ཡང་མངའ་སྡེ་གི་གྲོས་ཚོགས་འཚོགས་བཞིན་ཡོད་པ་དང་སྟབས་བསྟུན་ནས་ཧི་མ་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་འཕྲད་ཞུས་ཡོད་འདུག་མ་ཟད་མཇལ་འཕྲད་ཀྱི་སྐབས་སུ་ས་གནས་འགོ་འཛིན་མཆོག་གིས་རྡ་རམ་ས་ལ་ཡི་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་ཁོང་ལ་འཚམས་འདྲི་ཞུས་པ་དང་ཁོང་གིས་བོད་མི་རྣམས་ལ་མཐུན་འགྱུར་གནང་བ་ལ་བཀའ་དྲིན་ཆེ་ཞུས་ཡོད་པ་དང་སྦྲགས།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་དང་པོའི་སྐབས་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ནས་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་བརྗོད་པའི་རྗེས་འབྲས་སུ་གནད་དོན་དེ་དང་འབྲེལ་བའི་སྐོར་སྤྱི་འཐུས་ནང་ཁུལ་གླེང་སློང་རིམ་པ་གནང་བ་མ་ཟད་འདི་ཚེས་ཉི་ཤུ་རྩ་གཅིག་ཉིན་ཏེ་གྲོས་ཚོགས་ལས་ཉིན་གསུམ་པའི་སྐབས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ཀྱིས་གོང་ཞུས་སྤྱི་འཐུས་དེ་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་འགྲེལ་བརྗོད་གནང་བའི་སྐབས་སྤྱི་འཐུས་ཁག་ཅིག་གིས་བདེ་སྲུང་བཀའ་བློན་གྱི་གསལ་བཤད་དེ་ཁ་གསལ་མེད་པ་སྐྱོན་བརྗོད་དང་སྦྲགས་གལ་ཏེ་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དེ་ཁ་གསལ་མ་བཟོས་བར་དུ་གྲོས་ཚོགས་ཀྱི་ལས་རིམ་གཞན་གཏང་རྒྱུ་མེད་པ་གསུངས་ཤིང་བདེ་སྲུང་ལས་ཁུངས་ནས་གོང་ཞུས་སྤྱི་འཐུས་དེ་རྒྱ་ནག་གི་གཞུང་ཚབ་མི་སྣ་དང་འབྲེལ་བ་བྱུང་ཡོད་མེད་ཀྱི་གནད་དོན་དེ་གཙང་བཟོ་གནང་དགོས་པའི་དགོས་འདུན་བཏོན་ཡོད་པ་རེད། དེར་བརྟེན་འདི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་གྲོས་ཚོགས་ལས་ཉིན་བཞི་པ་འགོ་འཛུགས་གནང་ཡོད་ཀྱང་སྐབས་དེར་གྲོས་ཚོགས་ཀྱི་ངོ་ཡོད་རྩ་འབོར་གསུམ་ཆ་གཉིས་མ་ཚང་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་དགོངས་དོན་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ཚོགས་ཐུབ་མ་སོང། ཡིན་ན་ད་རྣམ་པ་ཚོས་མཁྱེན་གྱི་ཡོད་རེད་ཁ་སང་ལས་རིམ་འགྲོ་སྟངས་ཀྱི་ཐོག་ནས་དེ་ནས་ནི་འབྲེལ་ཡོད་སྤྱི་འཐུས་ཁག་གཅིག་ཕེབས་ནས་ནི་འབྲེལ་ཡོད་བདེ་སྲུང་ལས་ཁུངས་ནས་གནད་དོན་དེ་གཙང་མ་མ་བཟོས་བར་དུ་ཨེ་ནི་གྲོས་ཚོགས་ནང་ལོགས་ལ་ཆ་ཤས་ལེན་གི་མེད་ཟེར་ནས་དེ
ད་ནོར་ཚོགས་གཙོ་གཉིས་བཅར་ནས་བཀའ་མོལ་དེ་བྱུང་སོང་དེ་འདི། འདི་གའི་གསར་འགོད་པས་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ལ་གྲོས་ཚོགས་ཚོགས་མ་ཐུབ་པའི་གནད་དོན་སྐོར་བཅར་འདྲི་ཡོང་ཐབས་ཞུས་ཀྱང་ད་ལྟའི་ཆར་གང་ཡང་ཞུ་རྒྱུ་མེད་ཅེས་གསུངས་བྱུང། འོན་ཀྱང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གྲོས་ཚོགས་ཀྱི་ཕྱིར་ཕེབས་མ་ཐག་ཏུ་གནད་དོན་དེ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་སྲིད་སྐྱོང་མཆོག་གིས་གྲོས་ཚོགས་ཚོགས་མ་ཐུབ་པ་དེ་ཡིས་འཛིན་སྐྱོང་གི་ལས་དོན་བྱེད་ཕྱོགས་ཐད་ཤུགས་རྐྱེན་ཐེབས་ཀྱི་མེད་ཀྱང་བོད་མིའི་སྒྲིག་འཛུགས་ཀྱིས་སྤྱི་འཐུས་ཚོས་བོད་སྤྱི་པའི་དོན་དུ་ཕྱག་ལས་གནང་ཆེད་འགྲོ་གྲོན་མང་པོ་ཞིག་བཏང་བཞིན་ཡོད་ཅེས་དང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས

འོན་ཀྱང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཨོ་སི་ཊེ་ལི་ཡ་ནས་འདིར་བཅར་དགོས་པའི་རྒྱུ་མཚན་ནི་བོད་མིའི་སྒྲིག་འཛུགས་ཀྱི་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོ་ཡི་ལས་བསྡོམས་ལ་གཙོ་བོ་དམིགས་ཏེ་ཡོང་བ་ཞིག་ཡིན་ལ། འདིར་འཐུས་ཤོར་བཏང་ན་འགྲིག་ཐབས་རྩ་བ་ནས་མེད་ཅེས་དང།
གྲོས་ཚོགས་ཉི་མ་གཅིག་གཉིས་ཐོལ་པ་ཚོགས་དགོས་འདུག་ན་ཚོགས་ནས་གལ་ཡོད་མ་རེད་གནད་དོན་གཅིག་གི་དོན་དག་ལ། ཡིན་ནའི་ལས་དེ་རིང་ག་ཚོད་ཡོད་རེད། ང་ཚོ་གཏམ་དཔེ་བརྗོད་པ་རྟ་ལམ་བོང་གུས་བཀག་ཟེར་གྱི་འདི་ནང་བཞིན་རེད། གཏམ་དཔེ་གཞན་པ་ཅིག་སྐྱོར་བ་ཡིན་ན་ཚིག་པ་གཡག་ལ་ཟ་རྡོག་རྒྱག་རྟ་ལ་གཞུས་ཟེར། ང་ཚོས་གནས་ཚུལ་འདི་གི་དོན་དག་ལ་གནས་ཚུལ་གཞན་པ་དེ་གས་བཀག་དགོས་མི་འདུག་བ་ནང་སྲིད་ཀྱི་ལས་བསྡོམས་བཀག་དགོས་ཡོད་མ་རེད་ལས་ཁུངས་གཞན་པ་གི་ལས་བསྡོམས་བཀག་དགོས་ཡོད་མ་རེད་དེའི་དུས་དེའི་ལས་བསྡོམས་དེ་འགྲོ་རུ་བཅུག་ད་དེའི་རྗེས་ལ་ཉི་མ་གཅིག་གཉིས་ཐོལ་པ་ཚོགས་དགོས་དགོས་ཡིན་ནའི་ར་ག་རེ་བྱེད་དགོས་ཡིན་ནའི་ང་ཚོ་དྲིས་ནས་འགྲིག་གི་རེད། གཞན་ཡང་འདི་ཚེས་ཉི་ཤུ་རྩ་གཅིག་ཉིན་སྟེ་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་གསུམ་པའི་སྐབས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ཀྱིས་རྒྱ་ནག་གཞུང་ཚབ་མི་སྣ་དང་ཐུག་འཕྲད་བྱས་ཡོད་སྐོར་གནས་ཚུལ་དེ་ངོས་ལེན་རྩ་བ་ནས་མེད་པར་སོང་ཞིང། གནས་ཚུལ་དེ་བོད་ཀྱི་རྩ་དོན་དང་འབྲེལ་བ་ཡོད་པར་འགྲེལ་བརྗོད་གནང་སྟེ་རྒྱ་མི་ཡི་གསང་ཉུལ་སུ་དང་ཟླ་དུས་ཚེས་གྲངས་ནམ་ཞིག་ལ་ཐུག་འཕྲད་བྱས་ཡོད་པ་གཙང་མ་བཟོ་དགོས་པ་མ་གཏོགས་ལས་རིམ་གཞན་ཐོག་ལ་མ་ཕེབས་རོགས་ཞེས་འབོད་སྐུལ་ཞུས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་རྒྱ་ལགས་ཡིན།

གཞོན་སྐྱེས་ཚོར་བོད་མིའི་ཆོས་དང་རིག་གཞུང་སྐད་ཡིག་སོགས་སྦྱོང་བརྡར་བྱེད་རྒྱུ་ཡི་ཐོབ་ཐང་བཙན་འཕྲོག་བྱེད་བཞིན་ཡོད་པའི་སྲིད་བྱུས་ཤིག་ལག་བསྟར་བྱེད་ཀྱི་ཡོད་ལུགས་གསུངས་ཡོད་པ་རེད། ཡང་ཁོང་གིས་མུ་མཐུད་ནས་གསུངས་དོན་ལ། བོད་མི་མང་སྤྱི་འཐུས་ལྷན་ཁང་ནས་རྒྱ་གར་རྒྱལ་ཡོངས་སུ་བོད་པའི་གནད་དོན་དང་བཙན་བྱོལ་བོད་མིའི་གནས་སྟངས་སོགས་གོ་རྟོགས་སྤེལ་ཐབས་དང།

དེ་ཡང་རྒྱ་ནག་གཞུང་གིས་ཧི་མ་ལ་ཡ་རི་རྒྱུད་ཀྱི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་མཉམ་དུ་དཔལ་འབྱོར་གྱི་འབྲེལ་ལམ་རྒྱ་ཆེ་གཏོང་ཐབས་བྱེད་བཞིན་ཡོད་པའི་སྐབས་དེར། བལ་ཡུལ་གྱི་ས་མཚམས་སན་ཇི་གཞིས་ཀ་རྩེ་ཡི་མངའ་ཁུལ་ཡ་ར་ས་གནས་སུ། ལོ་འགའ་ཤས་ཀྱི་སྔོན་ལ་བལ་ཡུལ་གཞུང་ནས་མོས་མཐུན་བྱུང་བ་ལྟར་རྒྱ་ནག་གཞུང་གིས། ཕྱི་ཚོང་གི་ཚོང་ར་ཡི་ས་ཚིགས་ཤིག། སྒྲིག་བཀོད་གསར་རྒྱག་བྱེད་ཀྱི་ཡོད་པ་དེ་ད་ལྟའི་ཆར་ལས་གཞི་བསྒྲུབས་ཟིན་ཡོད་པ་རེད། རྒྱ་ནག་གུང་ཁྲན་ཤིན་ཧྭ་གསར་གནས་ཁང་གི་གནས་ཚུལ་སྤེལ་བའི་ནང། རྒྱ་མཚོ་ཡི་ངོས་ལས་མཐོ་ཚད་མི་ཊར་བཞི་སྟོང་དྲུག་བརྒྱ་ཡི་སར་ཡོད་པའི་གི་ལི་ཀྲི་ཕོར་ཏི་ཟེར་བའི། ཕྱི་ཚོང་ཚོང་ར་ཡི་ས་ཚིགས་དེ་ཡི་འཛུགས་སྐྲུན་ལས་གཞི་བསྒྲུབས་ནས་གཟའ་མིག་དམར་གྱི་ཉིན་ལ་རྒྱ་ནག་གི་ཚོང་དོན་ལས་ཁང་གིས་རྟོག་ཞིབ་བྱས་ཡོད་པ་དང་གཞི་བྱེས་རི་རྒྱུད་དེ་ཚོང་འབྲེལ་ས་ཚིགས་དེ་སྒོ་ཕྱེ་རྒྱུ་ཡི་གྲ་སྒྲིག་ཆ་ཚང་ཡོད་སྐོར་སོགས་བཀོད་ཡོད་པ་རེད། གསར་ལམ་ཁག་ཏུ་ཚོང་ར་དེ་དུས་ནམ་ཞིག་ལ་སྒོ་ཕྱེ་རྒྱུ་ཡིན་སྐོར་དེར་གསལ་ཁ་མེད་ན་ཡང། ཕྱིར་ཚོང་ཚོང་ར་དེ་གིས་བོད་ནས་ཕྱི་ཕྱོགས་སུ་ཚོང་ལས་རྒྱ་ཆེ་བྱས་ནས་བོད་ནང་གི་དཔལ་འབྱོར་ཡར་རྒྱས་དང་སྤྱི་ཚོགས་ཡར་རྒྱས་འགྲོ་རྒྱུར་རྒྱ་ནག་དང་བལ་ཡུལ་བར་གྱི་འབྲེལ་ལམ་ཡར་རྒྱས་དང་མཉམ་ལས་རྒྱ་ཆེ་གཏོང་ཐུབ་རྒྱུ་ཡིན་སྐོར་སོགས་གནས་ཚུལ་གྱི་ནང་བཀོད་ཡོད་པ་རེད།

ནེ་པ་ལའི་ཕྱོགས་ལ་ད་ལྟ་ཀོའི་ར་ལ་གི་ཀོའི་ར་ལ་པཱས་ཟེར་རེད། ཀོའི་ར་ལ་གི་ད་ལྟ་དེའི་ས་མཚམས་ཡོད་སའི་ཕྱོགས་དེར་ད་ལྟ་ག་གེ་ཅིག་ཡོད་མ་རེད། དེ་ནས་ཆུ་བོའི་ནི་ནེ་པ་ལ་ས་ཐོག་ཀི་ལོ་མི་ཊར་བཅུ་གཉིས་ཙམ་ཡོང་དུས་ག་ལ་དེའི་གྲོང་གསེབ་ཅིག་རེད་དེའི་གྲོང་གསེབ་དེའི་ཁོང་ཚོའི་གི་འཕྲད་ས་དང་དེ་ཚོའི་དེ་བཞག་བཞིན་ཡོད་རེད། རྒྱ་ནག་གཞུང་གིས་བརྒྱབ་པའི་གོང་ཞུས་ཚོང་ར་གི་འགག་སྒོ་གསར་སྐྲུན་བྱས་པ་དེ་སྒོ་འབྱེད་རྒྱུ་ལ་གྲ་སྒྲིག་ཨང་སང་ཡིན་པ་བརྗོད་འདུག་ནའང་ག་དུས་སྒོ་འབྱེད་མིན་དུས་ཚོད་ཏག་ཏག་བཤད་རྒྱུ་མེད་པ་རེད།

རྒྱ་ནག་གིས་ཞི་དྲག་གཉིས་དང་ངན་གཡོའི་ཐབས་ཇུས་སྣ་ཚོགས་ཀྱི་ཐོག་ནས་བཙན་བཟུང་བྱས་པའི་རྗེས་སུ་རྒྱ་གར་དང་རྒྱ་ནག་གི་ས་མཚམས་ཟེར་ནས་འབོད་པ་དེ་ཆགས་ཡོད་པ་དང། ཇི་སྲིད་དུ་བོད་ཀྱི་གནད་དོན་དེ་འགྲིག་འཇགས་ཀྱི་ཐག་གཅོད་མ་བྱུང་གི་བར་དུ་རྒྱ་དཀར་ནག་གཉིས་དབར་གྱི་ས་མཚམས་ཀྱི་དཀའ་རྙོག་དེ་སེལ་ཐབས་མེད་པའི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་རྗེ་གཞུང་ལགས་ཀྱིས་དཔྱད་ཞིབ་གནང་བ་སོགས་ཀྱི་སྐོར་གནས་ཚུལ་སྙན་སྒྲོན་ཞུ་རྒྱུ་ཡིན། དེའང་དེ་སྔ་རྒྱལ་རབས་ལོ་རྒྱུས་ཐོག་དཔྱད་ཞིབ་བྱེད་པའི་སྐབས་སུ། བོད་དང་རྒྱ་གར་གཉིས་ཀྱི་དབར་ལ་ས་མཚམས་གྱེས་བཞིན་ཡོད་པ་ལས་རྒྱ་དཀར་ནག་གཉིས་ཀྱི་དབར་ལ་ས་མཚམས་གྱེས་བཞིན་མེད་ཀྱང། རྒྱ་ནག་གིས་དྲག་པོའི་དམག་དཔུང་བོད་ནང་བཏང་སྟེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་བོད་ཤར་ཕྱོགས་ནས་རིམ་བཞིན་བཙན་འཛུལ་བྱེད་འགོ་བཙུགས་ནས་མཐར་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ས་ཡོངས་རྫོགས་དེ་རྒྱ་ནག་གཞུང་གིས་བཙན་བཟུང་བྱས་ཏེ་བོད་མི་ས་ཡ་གཅིག་དང་འབུམ་གཉིས་ལ་ཉེ་བ་ཞིག་དམག་ས་དང་བཙོན་ཁང་དུ་འདས་གྲོངས་སོང་བའི་རྗེས་སུ་རྒྱ་ནག་གཞུང་གིས་བོད་ཀྱི་ཐོག་དབང་འཛིན་བྱས་ཏེ་དམ་དྲག་གི་ལས་འགུལ་མུ་མཐུད་སྤེལ་བཞིན་ཡོད་པ། བཙན་བྱོལ་ནང་གི་བོད་མི་བོད་ཀྱི་རང་དབང་འཐབ་རྩོད་པ་སོགས་ནས་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་བཞིན་ཡིན་པ་དང། ཡང་རྒྱ་ནག་གི་ངོས་ནས་བོད་དེ་རྒྱ་ནག་གི་ཁ་བྲལ་ཐབས་མེད་པ་ཞིག་ཡིན་པའི་དྲིལ་བསྒྲགས་བྱེད་བཞིན་ཡིན་པ་དང། དེ་བཞིན་དེ་སྔའི་བོད་དང་རྒྱ་གར་གཉིས་ཀྱི་ས་མཚམས་དེ་ལ་ཡང་ད་ཆ་རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཟེར་ནས་འབོད་བཞིན་ཡོད་པ་དང། རྒྱ་དཀར་ནག་གཉིས་ཀྱི་དབར་ལ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་དམག་འཁྲུག་ཤུགས་ཆེ་བྱུང་བ་དང་བོད་ཀྱི་ས་མཚམས་ཀྱི་ས་ཁུལ་བཅས་རྒྱ་གར་གྱི་བྱང་ཤར་ཨ་རུ་ན་ཅལ་དང་ལ་དྭགས། འབྲས་ལྗོངས་སོགས་ཀྱི་ས་ཁུལ་གྱི་བདག་དབང་ཡང་རྒྱ་ནག་ལ་དབང་ལུགས་བཤད་བཞིན་ཡོད་པ་སོགས་ད་བར་དུ་རྒྱ་དཀར་ནག་གཉིས་ཀྱི་དབར་ལ་ས་མཚམས་ཀྱི་ས་ཁུལ་གྱི་བདག་དབང་གི་ཆེད་དུ་རྩོད་གླེང་མུ་མཐུད་བྱེད་བཞིན་རེད་གདའ། དེ་བཞིན་རྒྱ་ནག་གཞུང་གིས་བོད་དུ་དབང་བསྒྱུར་བྱས་ནས་བཟུང་སྟེ་བོད་ནང་དང་ལྷག་པར་དུ་ས་མཚམས་སུ་གཞུང་ལམ་དང་གནམ་ཐང་གསར་རྒྱག་དང་ཆུ་མཛོད་གསར་སྐྲུན་སོགས་ཀྱི་འཛུགས་སྐྲུན་གྱི་ལས་གཞི་དེ་དག་འཛུགས་སྐྲུན་བྱས་ཏེ་དམག་དོན་གྱི་གྲ་སྒྲིག་བྱེད་བཞིན་ཡིན་པ་ལྟར། ད་ཆ་རྒྱ་གར་གཞུང་ནས་ཀྱང་དེ་སྔའི་ས་མཚམས་ཀྱི་ས་ཁུལ་དུ་འཛུགས་སྐྲུན་བྱེད་བཞིན་པའི་ཁྲོད་དུ་རྒྱ་གར་གྱི་བདེ་སྲུང་བློན་ཆེན་སྐུ་ཞབས Raj Nath Singh མཆོག་གིས་ད་རེས་ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་ཉིན་རྒྱ་གར་གྱི་བྱང་ཕྱོགས་ཀྱི་བོད་དང་རྒྱ་གར་གྱི་ས་མཚམས་ས་ཁུལ་གཙོ་བོར་བརྩིས་པའི་ས་མཚམས་ཀྱི་ས་ཁུལ་དུ་གཞི་རྒྱ་ཆེ་བའི་འཛུགས་སྐྲུན་གྱི་ལས་གཞི་རྣམ་གྲངས་དགུ་བཅུ་ལྷག་འཛུགས་སྐྲུན་བྱས་པ་དེ་དབུ་འབྱེད་གནང་བ་དང།

ད་ལྟ་གི་ད་རྒྱ་གར་ཡིན་པ་ཡིན་རེད་རྒྱ་ནག་ཡིན་པ་ཡིན་རེད་གང་ལྟ། ཧི་མ་ལ་ཡ་གི་ས་ཁུལ་ནང་ལོགས་ལ་ཡང་འཛུགས་སྐྲུན་རྒྱ་སྐྱེད་ཀྱི་རྣམ་གྲངས་མང་པོ་ཅིག་སྤེལ་དང་སྤེལ་བཞིན་པ་ཆགས་བསྡད་ཡོད་རེད་དེ་གཙོ་བོ་དེ་ད་ཡིན་པ་ཡིན་ན་འཕགས་བོད་ས་མཚམས་ཞེས་བཤད་དགོས་རེད་ད་དེ་རིང་སང་ཨ་ནི། རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་འདི་འཕགས་བོད་ས་མཚམས་གང་ལ་ཨ་ཞེས་ནི་དུ་ཙང་ཏུག་ཞིག་ནི་བཤད་གི་ཡོད་དུས་ཙམ་པ་ལ་ཡ་ད་གང་ལྟར་ལ་དྭགས་ནས་བྱས་ཨ་ནི་མོན་བར་དུ་ལ་ཡ་ཨ་ནི། བོད་དང་རྒྱ་གར་གྱི་ས་མཚམས་འདི་ཨ་ནི་རྩོད་རྙོག་ཅན་གྱི་ཨ་ནི་ས་མཚམས་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་དེ་འདྲའི་གི་ད་རྩོད་རྙོག་ཅིག་ཡོད་དུས་ཙམ་པ་འདི་ལ་ཡང་ཕྱོགས་གཉིས་ཀྱི་ཨ་ནི་ས་ཆའི་བདག་དབང་ཐོག་ལ་ཡང་འགྲན་རྩོད་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང་འགྲན་རྩོད་དེ་ཨ་ནི་གཅིག་གིས་གཅིག་ལ་ཡང་ད་རྡུང་རྡེབ་བྱེད་ཡག་རེད་ད་ག་ནང་བཞིན་གཅིག་གིས་གཅིག་ལ་བཀག་ཡག་གི་ཆེད་དུ་ཨ་ནི་ད་ཅིག་དམག་གྲ་སྒྲིག་གི་ཡོད་པའི་རྒྱུ་མཚན་གི་ཐོག་ནས་ཨ་ནི་འཛུགས་སྐྲུན་རྣམ་གྲངས་མང་པོ་ཅིག་ཡར་རྒྱས་བཏང་དང་བཏང་བཞིན་པ་རེད། རྒྱ་ནག་གི་བོད་ནང་ལོགས་ལ་ཡ་ད་ག་ནང་བཞིན་གནང་གི་ལས་གནང་གི་ཡོག་རེད་དེ་དེ་བཞིན་གི་ཨ་ནི་རྒྱ་གར་འདི་ལ་ཡ་དཔའ་བས་གི་ཨ་ནི་ཅིག་གྲ་སྒྲིག་ཅིག་བྱེད་གི་ཡོད་པ་ཅིག་རྒྱུ་མཚན་དང་པོ་དེ་དེ་འདྲས་ཆགས་གི་འདུག་ལ་རྒྱུ་མཚན་གཉིས་པ་དེ་ད་མངོན་གསལ་དོད་པོའི་ཐོག་ནས་མར་བཤད་པ་ཡིན་པ་ཡིན་ན། ཨ་ནི་ཟླ་གཅིག་གི་ཉེ་བའི་ཆར་ལ་ཡང་རྒྱ་ནག་གིས་ཨ་ནི་གཅིག་བོད་ཀྱི་མཐའ་མཚམས་ས་ཁུལ་ཁག་ལ་ཡང་མཐའ་མཚམས་འབྱོར་འབྲིང་གྲོང་ཚོ་ཟེར་ནས་ག་འདར་དེ་རྒྱ་ནག་བཅིངས་འགྲོལ་དམག་གི་ཨ་ནི་མིག་དང་ཨ་མཅོག་ནང་བཞིན་གྱི་རེད་ཟེར་ནས་ཉམས་ཞིབ་པ་གིས་བཤད་ཀྱི་ཡོད་རེད་ད་ག་ནང་བཞིན་ང་རེད་ད་ག་རང་གཅིག་ནམ་རྒྱུན་ནས་བཤད་ཀྱི་ཡོད་དེ་བྱེད་དུས་ཙམ་པ་ལ་ཡང་ད་བདེན་རྫུན་གྱི་བཅད་ཀྱི་མཐའ་མཚམས་འབྱོར་འབྲིང་གྲོང་ཚོ་དེ་ཚོ་ཡིན་པ་ཡིན་ན་གཞུང་ལམ་དང་འབྲེལ་བ་ཡོད་རེད་གནམ་ཐང་དང་འབྲེལ་བ་ཆགས་བསྡད་ཡོད་རེད་རེད་ཟེར་ལེ། ཅིག་ལམ་ཐིག་དང་འབྲེལ་བ་ཆགས་ཡོད་དུས་ཙམ་པ་དེ་འབྲེལ་གྱི་ཐོག་ནས། རྒྱ་གར་གྱི་བདེ་སྲུང་དང་ཅིག་མཐའ་མཚམས་བརྟན་ལྷིང་ལ་ཡང་དོ་ཕོག་ཤུགས་ཆེན་པོ་འགྲོ་དུས་ཙམ་པ་དེ་བཀག་ཡག་གི་ཆེད་དུ་ལ་ཡང་རྒྱ་གར་གྱི་དེ་དེ་བཞིན་གྱི་ཐོག་ནས། གནམ་ཐང་དང་ཅིག་བྲག་ཕུག་རེད་ད་ག་ནང་བཞིན་རི་ལི་ལྕགས་ལམ་ལ་སོགས་པའི་གྱི་ཅིག་འཛུགས་སྐྲུན་གྱི་རྣམ་གྲངས་མང་པོ་ཞེ་པོ་ཅིག་ཡར་རྒྱས་གཏང་གི་ཡོད་རེད་ད Raj Nath Singh གིས་དབུ་འབྱེད་གནང་བའི་གྱི་འཛུགས་སྐྲུན་གྱི་རྣམ་གྲངས་དེ་ཚོ་ཡང་དེའི་ནང་ལོགས་ལ་ཡང་ཚུད་ཀྱི་ཡོད་རེད།
དེ་ནི་ཇི་སྲིད་དུ་བོད་ཀྱི་གནད་དོན་དེ་འགྲིག་འཇགས་ཀྱི་ཐག་གཅོད་མ་བྱུང་གི་བར་དུ་རྒྱ་དཀར་ནག་གཉིས་ཀྱི་དབར་གྱི་ས་མཚམས་དཀའ་རྙོག་དེ་སེལ་ཐབས་མེད་པའི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་རྗེ་གཤོང་ལགས་ཀྱིས་དཔྱད་ཞིབ་གནང་དོན་ལ། དོན་ཚན་གསུམ་པ་དེ་གལ་ཆེ་ཤོས་དེ་ཆགས་ཀྱི་འདུག་གལ་ཆེ་ཤོས་དེ་གར་མ་འོངས་པ་ལ་ཡང་ད་ཅིག་རྒྱ་དཀར་ནག་གཉིས་ཀྱི་དབར་ལོགས་ལ་ཡང་མ་མཐུན་ས་ད་ཅིག་དམག་འཁྲུག་བྱུང་བ་ཡིན་ན་བྱུང། ད་བྱུང་ཡག་གི་ཨང་ཞིག་ལ་ནས་མི་འདུག་གཙོ་བོ་དེ་ད་ད་ད་བོད་ཀྱི་གནད་དོན་དེ་ཨང་སེལ་ཐུབ་ཀྱི་མེད་དུས་ཙམ་པ་ལ་ཡ་དེ་འདྲས་ཀྱི་ཐོག་ལ་ཡ་ཨང་རྒྱ་དཀར་ནག་གཉིས་ཀྱི་དབྲག་ལ་ཡ་ད་ས་མཚམས་ད་ས་མཚམས་ཀྱི་རྩོད་རྙོག་དེ་ཨ་ནི་གལ་ཆེན་པོ་ཅིག་གཉིས་ཅར་གྱིས་བརྩི་གི་ཡོད་རེད་ད་ག་ནང་བཞིན་བརྩི་བ་ནང་བཞིན་གྱི་ཨང་འདི་ལ་ཡ་ཨ་ནི་གདོང་ལེན་ཅིག་བྱེད་ཀྱི་ཡོད་རེད་གདོང་ལེན་བྱས་པ་ནང་བཞིན་གྱི་ཐོག་ནས་ཨ་ནི་དམག་གྲ་སྒྲིག་ཡག་དང་ཨ་ནི་ལམ་བཟོ་བྱེད་ཡག་དང་ཨང་འཛུགས་སྐྲུན་གྱི་རྣམ་གྲངས་ཡར་རྒྱས་གཏང་ཡག་དང། འདྲས་ཀྱི་ལས་གཞི་དེ་འགྲོ་དང་འགྲོ་བཞིན་པར་ཆགས་ཡོད་དུས་ཙམ་པོ་ལ་ཡང་ད་གཙོ་བོ་དེ་ང་ཚོས་གི་མ་བསམ་བློ་བཏང་བ་ཡིན་པ་ཡིན་ན། ད་ཅིག་དེ་འདྲས་ཀྱི་འགྲོ་སོང་ཕྱོགས་གཉིས་ཀྱི་ཐོག་ནས་ཤུགས་ཆེན་པོ་ཞེ་པོ་ཞིག་གཏང་གི་ཡོད་དུས་ཙམ་པར་འདི་ཕྱོགས་གཉིས་ལ་ཡང་ཨ་ནི་དོན་དག་མེད་སྐྱོ་གི་དཔལ་འབྱོར་གྱི་གྱོང་གུན་ཤུགས་ཆེན་པོ་ཅིག་ལ་ཡང་ངས་ངོས་འཛིན་ཞུ་གི་ཡོད་འདི་བྱེད་དུས་ཙམ་པར་ད་དེ་འདྲས་ཀྱི་ཅིག་ཞི་བདེ་ཞི་བདེ་དང་མཐར་ཐུག་གི་ད་ཅིག་བདེ་སྐྱིད་ཅིག་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་བོད་ཀྱི་གནད་དོན་དེ་སེལ་ཐུབ་པ་ཡིན་པ་ཡིན་ན་ད་བོད་ཀྱི་གནད་བོད་ཙམ་མ་ཡིན་པར་ད་རྒྱ་དཀར་ནག་གཉིས་ལ་ཡང་ཨ་ནི་ཁེ་ཕན་ཡོད་པ་དེ་འདི་བཞིན་གྱི་ཐོག་ནས་ཨ་ནི་རྒྱ་དཀར་ནག་གཉིས་ཀྱི་ཁེ་ཕན་དུ་གཙོ་བོ་ཟིན་པའི་ཐོག་ནས་ཨ་ནི་ཨེ་ཤེ་ཡ་གི་བརྟན་ལྷིང་དང་འབྲེལ་བ་ཤུགས་ཆེན་པོ་ཡོད་དུས་ཙམ་པ་ལ་ཡང་རྣམ་དག་དྲང་ཚུགས་ཨ་ནི་བཙུགས་མོ་འགོག་གི་ཐོག་ནས་ཨ་ནི་བོད་ཀྱི་གནད་དོན་དེ་སེལ་བ་ཡིན་པ་ཡིན་ན་ཨ་ནི་ཕྱོགས་ཚང་མ་ལ་ཡང་ཕན་ཐོགས་ཀྱི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཅིག་རྒྱ་དཀར་ནག་གཉིས་ཀྱི་ཐོག་ནས་ཡང་གོམ་པ་གསར་པ་ཅིག་ལ་ཡང་སྤོ་ཐུབ་ཡག་གི་འདི་འདྲས་ཀྱི་ཡང་ཀུན་སློང་མང་པོ་ལ་དེ་འདྲས་ཡིན་བྱུང་མ་སྲིད་པ་རེད་མ་རེད་བསམ་གྱི་འདུག་བྱས་ཙང་འདི་གལ་ཆེན་པོ་ཞིག་མཐོང་གི་འདུག་ལགས།
རྒྱ་གར་གྱི་བདེ་སྲུང་བློན་ཆེན་སྐུ་ཞབས Raj Nath Singh མཆོག་གིས་རྒྱ་གར་གྱི་བྱང་ཕྱོགས་ཀྱི་བོད་དང་རྒྱ་གར་གྱི་ས་མཚམས་ཀྱི་ས་ཁུལ་གཙོ་བོར་བརྩིས་པའི་ས་མཚམས་ས་ཁུལ་དུ་གཞི་རྒྱ་ཆེ་བའི་འཛུགས་སྐྲུན་གྱི་ལས་གཞི་དགུ་བཅུ་ལྷག་འཛུགས་སྐྲུན་བྱས་པའི་དབུ་འབྱེད་ཀྱི་མཛད་སྒོ་དེ་ཉེ་ཆར་ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་ཉིན་རྒྱ་གར་གྱི་བྱང་ཕྱོགས Jammu ས་གནས་སུ་གནང་ཡོད་པའི་སྐོར་ཕྱི་ཟླ་དགུ་པའི་ཚེས་བཅུ་གསུམ་ཉིན་རྒྱ་གར་གྱི NDTV གསར་ལས་ཁང་གིས་གནས་ཚུལ་སྤེལ་གདའ། དེ་ནས་ལས་གཞི་དེ་དག་འཛུགས་སྐྲུན་བྱེད་དགོས་དོན་གཙོ་བོ་ནི་བོད་དེ་རྒྱ་ནག་གིས་བཙན་བཟུང་བྱས་པའི་རྗེས་སུ་རྒྱ་ནག་གི་དམག་དཔུང་གིས་བོད་དང་རྒྱ་གར་གྱི་ས་མཚམས་ས་ཁུལ་ནས་བཙན་འཛུལ་བྱེད་ཐབས་བྱེད་བཞིན་པ་བཅས་ལ་ཁ་གཏད་གདོང་ལེན་བྱེད་པའི་ཆེད་དུ་དམག་དོན་གྱི་གྲ་སྒྲིག་གི་ཆེད་དུ་ཡིན་པའི་སྐོར་གནས་ཚུལ་སྤེལ་གདའ། དེ་ནས་རྒྱ་གར་གྱི་བོད་དང་རྒྱ་གར་ས་མཚམས་ས་ཁུལ་གཙོ་བོར་བརྩིས་པའི་ས་ཁུལ་ཁག་ཏུ་རྒྱ་གར་གཞུང་གི་འཛུགས་སྐྲུན་གྱི་ལས་གཞི་དེའི་ཁོངས་སུ་རྒྱ་གར་གྱི་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་མངའ་ཁོངས་སུ་ནེ་ཅི་ཕུག་ལམ་དང་ནུབ་བེང་གཱལ་མངའ་སྡེའི་ནང་གནམ་ཐང་གཉིས་དང་གནམ་ཐང་ཆུང་བ་གཉིས་དང་གཞུང་ལམ་ཉི་ཤུ་རྩ་གཉིས་དང་ཟམ་པ་ཁག་དྲུག་ཅུ་རེ་གསུམ་ཡོད་པ་དང་ལས་གཞི་མི་འདྲ་བ་རྣམ་གྲངས་དགུ་བཅུ་ཡོད་པའི་ནང་ནས་ལས་གཞི་སུམ་ཅུ་སོ་དྲུག་དེ་རྒྱ་གར་གྱི་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་ནང་ཡོད་པ་དང། ལས་གཞི་ཉི་ཤུ་རྩ་དྲུག་དེ་ལ་དྭགས་དང་ལས་གཞི་བཅུ་གཅིག་དེ་རྒྱ་གར་གྱི་བྱང་ཕྱོགས་ཇམ་མུ་ཀ་ཤི་མེར་ས་ཁུལ་དུ་ཡིན་པ་དང་དེ་བཞིན་རྒྱ་གར་གྱི་བྱང་ཤར་མི་ཟོ་རམ་མངའ་སྡེའི་ནང་ལྔ་དང་ཧི་མ་ཅལ་མངའ་སྡེའི་ནང་གསུམ་དང་ཨུ་ཏར་ཁཱནད་དང་ནུབ་བེང་གཱལ་དང་ནཱ་ག་ལེནད་རཱ་ཇི་སི་ཐཱན་ཨན་དྲ་མན་ནི་ཀོ་བཱར་བཅས་སུ་རེ་རེ་ཡོད་པའི་གནས་ཚུལ་ཐོན་གདའ་ཐེངས་འདིའི་འཛུགས་སྐྲུན་གྱི་ལས་གཞིའི་དབུ་འབྱེད་དེ་རྒྱ་གར་རྒྱལ་སྲུང་ལས་ཁུངས་ཀྱི་བཀོད་ཁྱབ་འོག་རྒྱ་གར་གྱི་མཐའ་མཚམས་གཞུང་ལམ་ཚོགས་པས་འགན་ཁུར་གནང་གི་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་པར་ལེགས་གྲུབ་བྱུང་བའི་ཚོད་དཔག་བྱེད་བཞིན་ཡིན་པ་རེད། སྤྱིར་བོན་གྱི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལགས། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།
ཨ་མེ་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་སྐོར་འཐེན་ཐེངས་དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།